ལས་རིམ་ནི་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི་དོ་སྣང་དང་ཡ་ཡང་ཡོང་མ་རང་གི་འཇིག་རྟེན་ལ།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱ་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་དཀལ་ཚེག་རྒྱག་དེ

ལ། radio ནས་མི་མང་ཚང་མས་ཀྱི་བར་ལ་གསན་ཞུ་གི་ཡོད། ལྷན་རྒྱས་རྣམ་པ་ཚོ་ལ་ཡང་ང་ཡི་ཨ་ས་ཡི་སེམས་ཀྱི་ཡབ་ཡེ་ཤུ་ཀྱི་ལས་ནས་བཀྲ་ཤིས་བདེ་ལེགས་ཅིག་ཞུ་གི་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ

ཚང་མ་ཆོས་ལུགས་དེ་ཁྱེད་ཚོ་མི་མང་ཚང་མ་ལ་ང་ཕུལ་གི་ཡོད་དོ་ཞེས། དེ་ནས་ཁྱེད་ཚོ་མི་མང་ཚང་མ་ལ་ང་བཀའ་ཅི་ཅི་གནང་དགོས་ཡོད་ཟེར་ན་དཀོན་མཆོག་ལ། དང་གུས་ཞབས་ཀྱིས་མ་ཞུས་གོང་དུ་ང་ཁྱེད་ཚོ་ལ་འདི་ཕུལ་མཁན་གྱི་སྐབས་ནས་དོང་ནས་ང་དཀོན་མཆོག་ལ་གུས་ཞབས་སྨོན་ལམ་དང་པོ་ཞིག་ཞུ་གི་ཡིན་ནོ་ཞེས་ཡབ་དཀོན་མཆོག་ལ་ཕྱག་འཚལ་ལོ་ཡབ་དཀོན་མཆོག་གི་འགྲོ་སྟངས་ལ་ཕྱག་འཚལ་ལོ་ཡབ་དཀོན་མཆོག་གི་གནང་མཁན་གྱི་གསུང་རབ་དང་ཅི་ཚང་ཀོ་ལ་ཕྱག་འཚལ་ལོ་དཀོན་མཆོག་གིས་ང་ལ་དེ་རིང་གི་ཚེ་འདི་དང་ཚེ་ཧ་ལོ་ཕྱི་མ་གཉིས་ཀྱི་བར་ལ་ཁོང་གི་འགྲོ་སྟངས་འདི་གནང་མཁན་སྐབས་ལ་ང་དེ་རིང radio ནང་ནས། ང་སྐད་ཆ་མང་པོ་ཞིག་ལབ་ནས་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་མཁན་སྐབས་ལ་ཁྱོད་ཀྱིས་ང་ལ་རྒྱབ་སྐྱོར་གནང་རོགས་གནང་ཞེས་ཡབ་ཡེ་ཤུ་དཀོན་མཆོག་ཁྱོད་དཀོན་མཆོག་མ་དེ་དཀོན་མཆོག་ཡིན་ཁྱོད་ཡབ་དེ་ཡབ་ཡིན་ཁྱོད་ཀྱི་ཁང་པ་ནང་དང་ཕྱི་དང་ཅི་ཚང་ཀོ་འཛམ་བུ་གླིང་ལ་རྒྱབ་སྐྱོར་བྱེད་མཁན་གྱི་མི་མང་ཚང་མ་བཟོ་མཁན་གྱི་འདི་དུས་ཚོད་ཅི་ཚང་ཀོ་བཟོ་མཁན་འདི་ཡབ་ཡེ་ཤུ་ཡིན་ནོ་ཞེས་ཡབ་དཀོན་མཆོག་ཡིན་ནོ་ཁྱོད་ལ་ང་གསོལ་བ་བཏབ་ནས་ང་དེ་རིང་གི་འདི་ཆོས་ལུགས་འདི་མི་མང་ཚང་མས་གི་བར་ལ་ཕུལ་གྱི་ཡིན་ནོ་ཞེས་ང་དེ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ཨ་མེན། མི་མང་ལྷན་རྒྱས་རྣམ་པ་ཚོ། ད་དེ་རིང་གི་དེ་ལས་ལས་ནི་ང་ཁྱེད་ཚོ་མི་མང་ཚང་མས་གི་བར་ལ་ཕུལ་མཁན་སྐབས་གི་སྐབས་དེ་ག་འདྲ་ཡོད་ཟེར་ན། ཡ་ཧོ་བས་མི་སི་ར་ཡུལ་དུ་མོ་ཤ་དང་ཨ་རོན་ལ་གསུངས་པ། ད། ཡ་ཧོ་བས་གི། མི་སི་ར་དེས་ཀྱི་ཟེར་མཁན་གྱི་རྒྱལ་ཁབ་ནང་ལ་མོ་སཱ་དང་ཨ་རོན་ལ་འདི་གསུངས་པ་ཡིན་ནོ་ཞེས་ཁྱེད་ཚོ་མི་མང་ཚང་མ་གསན་ཞོར་ལ། ཟླ་བ་འདི་ཁྱེད་ཚོ་ཡི་ཟླ་བ་རྣམས་མཆོག་ཡིན། ལོ་ཡི་ཟླ་བ་རྣམས་ཀྱི་ནང་ནས་འདི་ནི་ཟླ་བ་དང་པོ་འདི་ཡིན་པར་དགོས་སོ། ཁྱོད་ཚོ་ཡི། ཁྱོད། ཁྱོད། ཚོ། ཨིསི་རཱཨེལ་གྱི་ཆོས། ཚོགས་ཐམས་ཅད་ལ་འདི། སྐད་ཅེས་སྨྲས་ཤིག། ཟླ་བ་འདི་ཡི་ཚེས་བཅུ་པ་ལ། ཕ་ཚན་བཞིན་དུ་ཁྱིམ་ཚང་རྣམས་ཀྱིས། ཁྱིམ་ཚང་རེ་རེ་ཡི་ཕྱིར། ཡུལ་གུ་རེ་རེ། གྱིས་ཤིག། གལ་ཏེ་ཡུལ། གལ་ཏེ་ལུག།

ནུབ་མོ་ཡི་དུས་སུ་དེ་དེ་བསད་དགོས་པ་ཡིན་ནོ་མི་མང་ལྷན་རྒྱས་རྣམ་པ་ཚོ་ཡང་དེ་ཚོ་ཡི་ཡིས་དེ་ཡི་ཁྲག་ཁྱེར་ཏེ་ཁང་པ་གང་ནས་ཡུལ་གུ་ཟ་བ་འདི་ཡི་སྒོ་ཡི་རུ་བཞི་ཕན་ཚུན་དང། ཡ་ཐེམ་ལ། བསྐུ་དགོས། མཚན་མོ་དེ་ལ་མེ་ལ། སླམ་པའི་གི་ཤ་སྐྱུ། ཤ་སྐྱུར་རྩི་མེད་པའི་གི་བག་ལེབ་དང་བཅས་སུ་ཟ་བ་དང། སྔོ་ཚོད་སྔོ་ཚོད་ཁ་དང་ལྷན་ཅིག་ཟ་བར་དགོས། རྗེན་པའམ། ཆུ་ལ་བཙོས་པ་ཅི་ཡང་མ་ཟ་སྟེ། མགོ་དང་དེ་ཡི་རྐང་པ་དང་དེ་ཡི་ནང་ཁྲོལ་དང་བཅས་སུ་མེ་ལ།

རྒྱུག་པའི་གི་ལག་ཏུ་བཟུང་སྟེ། འགྲོ་གྲབས་བྱེད་པ་ལྟར་ཟ་དགོས་དེ་ནི་ཡ་ཧོ་བཱ་ཡི་པེ་སག་ཡིན། ཡང། ཡ་ཧོ་བཱ་ཆེན་མོ་ཡི་དེ་ལ་མི་སེར་ཡུལ་ནས་ཡུལ་ནང་བརྒྱུད་ཤིང། མི་སེར་ཡུལ་གྱི་མི་ནང་དུད་འགྲོ་བའི་བར་དུ་སྔོན་སྐྱེས་ཚང་མ་སོང་ཤིང། མི་སེར་ཡུལ་ལྷ་རྣམས་ལ།

ཁྱོད་ཚོ་ལ་ཕོག་པར་མི་འགྱུར་རོ། ཡང་ཞག་དེ་ནི་ཁྱོད་ཚོ་ཡི་དོན་ལ་དྲན་དྲན་རྟེན་ཞིག་ལ་གྱུར་ངོས་ཁྱོད་ཚོ་དང་ཁྱོད་ཀྱི་རྗེས་ལ་བྱུང་བའི་གི་མི་རབས་རྣམས་ཀྱིས་ཡ་ཧོ་བཱ་ལ་དུས་ཀྱི་དུས་ཆེན་བྱས་པ་ཡིན་ནོ། ཁྲིམས་འདི་ནི་ཁྱོད་ཚོ་གཏན་དུ་སྲུང་དགོས་པ་རེད། ཞག་བདུན་གྱི་བར་དུ་སྐྱུར་རྩི་ཡི་མེད་པའི་བག་ལེབ། ཟོ་ལ་ཞག་དང་པོ་ལ་ཁྱེད་ཚོ་ཡི་ག་ཁང་པ་རྣམས་ཀྱི་ནང་ནས་སྐྱུར་རྩི་གང་ཡོད་པ་དེ་ཕྱིར་རུ་འཕོངས་ཤིག་གང་ལ་ཟེར་ན་ཞག་དང་ཞག་དང་པོ་ནས་བདུན་པའི་གི་བར་དུ། མི་སུས་སྐྱུར་རྩི་དང་ལྡན་པ་ཞིག་ཟ་བ་དེ་ཡི་སེམས་ཨིསི་རཱཨེལ་གྱི་ནང་ནས་མེད་པར་འགྱུར་དགོས་པའི་གི་དོན་ལ་རེད། མི་མང་ལྷན་རྒྱས་རྣམ་པ་ཚོ། ཁྱོད་ཚོ་འཛོམས་པའི་གི་དོན་ལ་ཞག་དང་ཞག་དང་པོ་དེ་དམ་པ་ཡིན་པ་ཡིན། རེ་རེ་ལ་དགོས་པའི་གི་མཆོད་པ་བ་ཞེས་མ་གཏོགས་པར། ཞག་ཞག་དེ་རྣམས་ལ་གང་ཡང་མ་བྱེད་ཅིག་དེ་ལྟར་ཁྱེད་སྐྱུར་རྩི་མེད་པའི་གི་བག་ལེབ་ཀྱི་སྟོན་མོ་སྲུང་དགོས། མི་མང་ལྷན་རྒྱས་རྣམ་པ་ཚོ། ཞག། ཞག་དག་ལ་ཁྱོད་ཀྱི་མི་ཚོགས་རྣམས་མི་སེར་ཡུལ་གྱི་ནང་ནས་ཁྲིད་པར་བྱས། འདི་ཡི་དོན་ལ་ཁྱོད་དང་ཁྱོད་ཚོ་ཡི་རྗེས་ལ་བྱུང་བའི་གི་མི་རབས་ཚང་མ་ཡི་ཡི་ཤ་འདི་ནི་དུས་གཏན་གྱི་ཁྲིམས་གཅིག་ཡིན་པར་སྲུང་དགོས་པ་ཡིན་ནོ་ཞེས་མི་དམངས་ལྷན་རྒྱས་རྣམ་པ་ཚོ་ཟླ་བ་དང་པོ་ཡི་ཚེས་བཅུ་བཞི་གི་པའི་གི་དགོང་མོ་ནས། ཟླ་བ་འདི་ཡི་ཚེས་ཉི་ཤུ་རྩ་གཅིག་པའི་གི་དགོང་མོ་ཡི་བར་དུ། སྐྱུར་རྩི་གི་མེད་པའི་གི་བག་ལེབ་ཟ་བ་དགོས། ཞག་བདུན་གྱི་བར་དུ་ཁྱོད་ཚོ་ཡི། ཁང་པ་རྣམས་ཀྱི་ནང་ནས། སྐྱུར་རྩི་གི་གཞི་ཐོབ་པའི་མི་ཐོབ་པ། ཐོབ་པའི་གི་དགོང། མི་ཡིན་པའམ་ཡུལ་ནས་སྐྱེས་པ་སུས་ཀྱང་སྐྱུར་རྩི་བཅུག་བཅུག་པ་ཞིག་ཟ་མཁན་དེ་ཡི་སེམས་ཡི་སི་ར་ཨེལ་གྱི་ཚོགས་ཀྱི་ནང་ནས་མེད་པར་བྱའོ། དེ་བས་ན་སྐྱུར་རྩི་གི་ཡོད་པ།

ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དེའི་དུས་ཚོད་དེ་སྐབས་སྨན་རྫས་དཔེ་སྨན་རྫས་ཡག་པོ་ཡིན་ནོ་ཅེས་འདི་དུས་ཚོད་ནང་དེ་ལ་ཁྱེད་ཚོ་མི་མང་ཚང་མ་དེ་རེ་ཌི་ཡོ་ཁ་ཕྱེས་ནས་གསན་ཞུ་རོགས་གནང་ཅེས་འདི་ལ་ང་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཅེས་དེ་རིང་གི་དུས་ཚོད་དེ་ལ་ཁྱེད་ཚོ་མི་མང་ཚང་མ་ཕེབས་གནང་ཟིན་ང་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་སང་ཉིན་ཡང་དུས་ཚོད་འདི་གའི་བར་ལ་ཁྱེད་ཚོ་མི་མང་ཚང་མ་གི་བར་ལ་སླེབས་ཡོང་གི་རེད་འདི་ལ་ཐུགས་རྗེ་ཆེ

ངས་དོན་ལ་སྨྲས་པ་ཡིན་ད་སྨྲས་སོང། རྒུན་ཆང་དམར་ཞིང་ཕོར་པའི་གི་ནང་དུ་དེ་མདོག་སྟོན་དུས་དང་དེ་འཇམ་དེ་འཇམ་ནུས་དེར་ཐུར་དུ་བབས་དུས་གསེར་ལ་མ་བཏང་ཞིང་མཐར་དེ་སྦྲུལ་ལྟར་འཐམ་ཞིང་དུག་སྦྲུལ་ལྟར་དུ་དུག་རྒྱབ་དགོས་མི་མང་ལྷན་རྒྱས་རྣམ་པ་ཚོ།

མ་རྐུ་རྫུན་གྱི་དཔང་པོ་མ་བྱེད་མགོ་མ་སྐོར་ཕ་དང་མ་ལ་བཀུར་སྟི་བྱོས་ཤིག་བཀའ་དེ་རྣམས་ཁྱོད་ཀྱིས། ཤེས་སོ་གསུངས་པ་དང་སྟོན་པ་ལགས་དེ་ཐམས་ཅད་ངས་ཆུང་དུས་ནས་བསྲུངས་པ་ཡིན་ཞུས་སོ། ཡེ་ཤུ་གིས་དེ་ལ། ཞིག་གཅིག་ཐུགས་སུ་དགོངས་ནས་འདི་ལ་ཁྱོད་ནང་གཅིག་མ་ཚང་བས། སོང་ལ་ཁྱོད་ལ་ཇི་ཡོད་པ་ཐམས་ཅད་བཙོ་བཙོངས་ནས་དབུལ་པོ་ལ་ཐོངས་ཤིག་དང་ནམ་མཁའ་རུ་ཁྱོད་ལ་གཏེར་ཐོབ་ཡོང་ཡང། ལོག་སྟེ་ང་ཡི་རྗེས་སུ་འགྲོ་ཤིག་གསུངས་སོ་ཁོ་ལ་ནོར་མང་པོ་ཡོད་པས་གསུང་དེ་ཐོས་ནས་ཁོང་ནི་བར་གྱུར་ཏེ་འཆོར་གྱི་ཡོད་མི་མང་ལྷན་རྒྱས་རྣམ་པ་ཚོ། མི་ཡིས